ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཞིས་བྱེས་གཉིས་སུ་གནས་པའི་རླུང་འཕྲིན་གསན་པ་རྣམ་པ་དགོང་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་དང།

བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་དགོན་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཉི་མ་མཆོག་གློད་གྲོལ་ཡོང་ཐབས་སུ་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་རོགས་ཀྱི་འབོད་སྐུལ་གནང་གདའ། དེ་འང་སྤྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་རྒྱ་གར་རྒྱལ་ས་ལྡི་ལིའི་གྲོས་ཚོགས་ཀྱི་སྐྱིད་སྡུག་ཚོགས་ཁང Constitution Club ཟེར་བའི་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གོ་རྟོགས་སྤེལ་བ་ཟེར་བའི་ལས་འགུལ་ཞིག་སྤེལ་ནས་མི་རྣམས་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཉི་མ་མཆོག་བཙན་ཁྲིད་དང་འབྲེལ་ནས་བྱུང་བའི་མི་ཆོས་རིང་ལུགས་དང་རིག་གནས་ལ་འཕྲད་པའི་གནད་དོན་ཤེས་རྟོགས་འོང་རྒྱུ་ལ་སྐུལ་འདེད་དང་ཆབས་ཅིག་ཏུ། ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་འོང་ཐབས་སུ་འབད་བརྩོན་གནང་ཡོད་པ་རེད། ཚོགས་འདུར་ཆེད་བཅར་གནང་བའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་གལ་གནད་ནན་བརྗོད་གནང་བ་དང་ཆབས་ཅིག་པཎ་ཆེན་བཅུ་པ་ཆེན་མོས། བོད་དང་བོད་མི་རྣམས་ཀྱི་ཆེད་དུ་མཛད་རྗེས་བླ་ན་མ་མཆིས་པ་གནང་ཚུལ་དང་རྒྱལ་བ་པཎ་ཆེན་རྣམ་གཉིས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་བ་དང་བོད་མི་ཚོས་དགུང་ན་ཉི་མ་ཟླ་བ་ས་ན་རྒྱལ་བ་པཎ་ཆེན་ཞེས་ངོས་འཛིན་གནང་སྟངས་དང། དེ་བཞིན་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ནི་འཛམ་གླིང་འདིའི་སྟེང་གི་ལོ་ན་ཆུང་ཤོས་ཀྱི་ཆབ་སྲིད་བཙོན་པ་ཡིན་ཚུལ་དང་རྒྱ་ནག་གཞུང་གིས་འཕྲལ་མར་ཁོང་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། བྱེས་ཀྱི་བཀྲ་ཤིས་ལྷུན་པོ་དགོན་པའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་དགོས་འདུན་དོན་ཚན་དྲུག་ཅན་ཞིག་བཏོན་ནས་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲད་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཉི་མ་མཆོག་གློད་གྲོལ་འོང་ཐབས་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། ད་རིང་དེ་གཙོ་བོ་གཅིག་ཞུ་ཡག་དེ་དོན་ཚན་དྲུག་འདྲ་གཅིག་རེད་ད་དོན་ཚན་དྲུག་འདྲ་པོ་གཅིག་གི་ནང་ནས་གཙོ་བོ་དེ་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཡོད་པའི་གི་གཉིས་སྨན་དབུ་མའི་ལམ་དེ་ལ་ཡ་རྒྱབ་སྐྱོར་གནང་རོགས་གནང་གོང་ས་མཆོག་མྱུར་ནས་མྱུར་དུ་བོད་ལ་ཕེབས་ཐུབ་ཐབས་ལ་ཡ་དེ་གནང་རོགས་གནང་དེ་ནས་གོང་ས་མཆོག་གི་ད་དགོངས་གཞི་ཡོད་པ་ནང་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མགྱོགས་མྱུར་དུ་གློད་གྲོལ་ཐོབ་ཡག་ལ། ཨ་ནི་གཅིག་རྒྱ་ནག་ཏུ་ཡོད་པའི་གི་རྒྱ་གར་གྱི་གཞུང་ཚབ་གཙོས་པའི་འདི་ཚོ་སྐུ་དངོས་སུ་པཎ་ཆེན་རིན་པོ་ཆེ་གི་སྐུ་གཟུགས་ཀྱི་འཕྲོད་བསྟེན་སྐུ་ཡི་འཕྲོད་བཞེས་རེད་ནང་མི་ཉེ་འབྲེལ་རེད་བྱ་ཐུབ་བྱ་བྲལ་རིན་པོ་ཆེ་ལ་སོགས་པ་གནས་སྟངས་ཀྱི་གང་ཡོད་ཐོག་ལ་ཨ་ནི་གསལ་པོ། དོན་ཚན་དྲུག་པོ་དེའི་ནང་སྤྱིར་ན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་དབུ་མའི་ལམ་དང་གོང་ས་མཆོག་མྱུར་དུ་ཕྱིར་བོད་ལ་ཕེབས་ཐུབ་རྒྱུ་ལ་རྒྱབ་སྐྱོར་གནང་རོགས ྋགོང་ས་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་མྱུར་དུ་གློད་གྲོལ་ཐོབ་ཐབས་སུ་རྒྱ་ནག་ཏུ་བཅའ་སྡོད་རྒྱ་གར་གྱི་གཞུང་ཚབ་ཆེན་མོས་གཙོས་པའི་མཛད་གཙོ་རྣམས་ནས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་སྐུའི་འཕྲོད་བསྟེན་དང་ནང་མི་ཉེ་འབྲེལ་དང་བྱ་བྲལ་རིན་པོ་ཆེའི་གནས་སྟངས་སོགས་གསལ་བོ་ཤེས་ཆེད་ཞིབ་འཇུག་དང་རྒྱུས་ལོན་གནང་རོགས། རྒྱ་གར་གྲོས་ཚོགས་སུ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གནད་དོན་ཐད་ཁྲིམས་འཆར་གནང་རྒྱུ་དང་གྲོས་ཚོགས་འཐུས་མི་ཡོངས་ཀྱིས་རྒྱབ་སྐྱོར་གནང་རོགས་མཐའ་མཇུག་ཏུ་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གཙོ་བོ་ཡིན་པའི་ཁོང་གི་ནང་མི་སྐུ་འཁོར་དང་བོད་ཀྱི་ཆབ་སྲིད་བཙོན་པ་ཚང་མ་གློད་གྲོལ་ཡོང་ཐབས་སུ་རྒྱ་གར་གཞུང་མང་གཉིས་ཀྱི་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་གདའ། གོང་ཞུས་ལས་འགུལ་སྐབས་རྒྱ་གར་གྱི་གཞུང་འཛིན་བྷི་ཇེ་པི་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་ཚོགས་མི་སྐུ་ཞབས་སུ་ཤིལ་ཀུ་མཱར་མོ་དྷི་ལགས་དང། སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས། ཇཱན་ཏཱ་དཱལ་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་སུ་ཇིད་ཀུ་མཱར་ལགས་དང་ཨ་ནེལ་པར་སད་ཧེ་གྷེ། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མི་འབྲེལ་མཐུད་པ་སྐུ་ཞབས་ཨར་ཀེ་ཁེམ་རི་ལགས། དེ་མིན་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་མཆོག་དང་དགེ་བཤེས་རིན་ཆེན་རྒྱལ་མཚན་ཨ་ཀྲོང་ལགས་སོགས་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་བཅས་སྐུ་མགྲོན་གྱི་ངོ་བོ་ལ་ཕེབས་ཡོད་པ་དང། རྒྱ་གར་གྱི་གཞུང་འཛིན BJP ཚོགས་པའི་གྲོས་ཚོགས་ཀྱི་ཚོགས་མི་སྐུ་ཞབས Sushil Kumar Modi མཆོག་གིས་རྒྱ་ནག་དམར་ཤོག་གཞུང་གིས་དྲག་པོའི་ལམ་ནས་བོད་བཙན་བཟུང་བྱས་པར་སྐྱོན་བརྗོད་དང་འབྲེལ་རྒྱ་ནག་གཞུང་གིས་མྱུར་དུ་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་དགོས་པའི་འབོད་སྐུལ་ཞུས་གདའ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་པོ་དགོངས་པ་ཆོས་དབྱིངས་སུ་ཐིམ་རྗེས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་ལྗོངས་ལྷ་རི་རྫོང་དུ་འཁྲུངས་པའི་ཁྱེའུ་དགེ་འདུན་ཆོས་ཀྱི་ཉི་མ་མཆོག་པཎ་ཆེན་བཅུ་པ་ཆེན་པོའི་སྐུ་ཡི་ཡང་སྲིད་ལ་ངོས་འཛིན་གནང་ཞིང། དེ་ནས་ཉིན་གསུམ་གྱི་རྗེས་ཏེ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་དགུང་གྲངས་དྲུག་ཡིན་པའི་པཎ་ཆེན་བཅུ་གཅིག་པ་ཆེན་པོ་སྐུ་འཁོར་དང་བཅས་པ་བཙན་བཟུང་བྱས་པ་དང། དེ་ནས་བཟུང་སྟེ་མི་ལོ་ཉི་ཤུ་རྩ་བརྒྱད་རིང་རིན་པོ་ཆེ་མཆོག་གི་གནས་ཚུལ་ཅི་གང་ཡང་མི་ཤེས་པ་ཆགས་ཡོད་པ་རེད་གདའ། དེ་ནས་ད་རེས་རྒྱ་གར་གྱི་བོ་ལི་ཝུད་གློག་བརྙན་འཁྲབ་ཁྲིད་པ་ཨ་བྷི་ཤེག་རྡུ་དྷི་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པ་བཞིན་དེ་ཡང་འདི་ཚེས་དྲུག་ཉིན་རྒྱ་གར་གྱི་བོ་ལི་ཝུད་གློག་བརྙན Bhuj ཟེར་བའི་གློག་བརྙན་གྱི་འཁྲབ་ཁྲིད་པ་སྐུ་ཞབས Abhishek Dudhia ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གློག་བརྙན་ཞིག་བཟོ་སྐྲུན་གནང་གཏན་འཁེལ་བ་ལྟར་གློག་བརྙན་དེ་ལམ་ལྷོང་ཡོང་ཆེད་སྤྱི་ནོར ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་གི་སྐུ་མདུན་ལ་བཅར་ནས ྋསྐྱབས་འཇུག་ཞུས་ཡོད་པ་རེད་གདའ། མཇལ་ཁ་གྲུབ་མཚམས་སུ་སྐུ་ཞབས Abhishek Dudhia ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་བཟོ་རྒྱུའི་ཀུན་སློང་བྱུང་ཚུལ་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་སྐབས་སུ། ངའི་ཨ་ཁུ་རྣམས་པཱ་ཀི་སི་ཐན་ནས་རེད་དེ་སྔ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་རྒྱ་གར་དང་པཱ་ཀི་སི་ཐན་གཉིས་ཁ་གྱེས་སྐབས་སུ་ངེད་ཀྱི་མི་རིགས་རྣམས་ལ་དཀའ་སྡུག་ཚད་ལས་བརྒལ་བ་ཞིག་འཕྲད་ཡོད་སྟབས་ངས་རྒྱ་ནག་གཞུང་གིས་བོད་མི་རྣམས་ལ་མནར་གཅོད་བཏང་སྟེ་བཙན་བྱོལ་ལ་འགྲོ་དགོས་བྱུང་བའི་གནས་སྟངས་དང་སེམས་ཁམས་སུ་ཚོར་ཐུབ་པ་དང་དེ་ལས་ང་ལ་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གྱི་དངོས་བྱུང་གློག་བརྙན་ཞིག་བཟོ་རྒྱུའི་བསམ་བློ་བྱུང་བ་རེད་ཅེས་འགྲེལ་བརྗོད་གནང་གདའ། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་བཟོ་སྐྲུན་ལ་མ་དངུལ་འཛུགས་མི་ནི་སྐུ་ཞབས Jay Patel ལགས་ཡིན་པ་རེད་གདའ། ཁོང་ད་ལྟ་ཨ་རི་ནིའུ་ཡོག་ཏུ་གནས་སྡོད་བྱེད་བཞིན་ཡིན་པ་དང་ཁོང་གིས་དེ་སྔ་རྒྱ་གར་གྱི་བྷོ་ལི་ཝུད་ཀྱི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་མང་པོ་ཞིག་དང་མཉམ་དུ་ཕྱག་ལས་གནང་མྱོང་ཡོད་པ་རེད་གདའ། ཅེས་དེ་རིང་གི་དམིགས་བསལ་གསར་འགྱུར་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ།

ད་དེ་སྔ་ཕྱག་ལས་ནི་ང་ཚོ་དེ་ཊོ་རོན་ཊོ་ཁུལ་ལ་ཡང་དེབ་ཉིས་སྟོང་ལྔ་བརྒྱ་ཙམ་ཅིག་གི་དེ་དཔྱ་དངུལ་གནང་གི་འདུག་བོད་མི་སྒྲིག་འཛུགས་ལ་ཡང་ཀེ་ན་ཌ་གི་ཌོ་ལར་འབུམ་གཉིས་དང་སྟོང་ཕྲག་བཞི་བཅུ་ཙམ་མ་ཟིན་པ་ཅིག་གི་ཐུགས་ཕན་ཐོགས་བྱེད་ནས་གསོས་ཀྱི་འདུག་ད་ད་ལྟ་ང་ཚོའི་ངོས་ནས་རེ་བ་ཞུ་ཡ་ལ་ཡང། དེབ་ཆིག་སྟོང་ཅིག་གསར་པ་བཟོས་ཐུབ་པ་ཡིན་ན་ཨ་ནི་ལོ་རེ་རེ་ལ་ཉུང་མཐའ་ནས་ཨ་ནི་ཡང་རྒྱུ་ཨ་ནི་ཀེ་ན་ཌ་གི་ཌོ་ལར་འབུམ་གཅིག་ཅིག་ཡར་འཕར་ཐུབ་ཡག་གི་རེ་བ་དེ་འདི་ཞུ་གི་ཡོད་ཨ་འདི་བྱུང་པ་ཡིན་ན་ཨ་ནི་བོད་མི་སྒྲིག་འཛུགས་ལ་ཡར་བྷི་གའི་ཨ་ནི་རྒྱ་གར་སྒོར་མོ་འབུམ་དྲུག་ཅུ་ཅིག་ལོ་གཅིག་ལ་ཡར་ཐུགས་ཕན་གསོས་ཐུབ་པ་ཡིན་ན་ཨ་དེ་རིང་ང་ཚོའི་གི་བོད་མི་སྒྲིག་འཛུགས་ངོས་ནས་ཨ་ནི།

VPN བེད་སྤྱོད་བཏང་ཡ་དེ་གཙོ་བོ་དེ་ག་རེ་ལབ་ན་རྒྱ་ནག་གི་དེ་ལ་མེ་གྱང་ཆེན་མོ་ཡོད་ར Great Fire Wall གི་རྒྱལ་སྤྱིའི་ནང་ལ་ཡོད་པའི་དྲ་རྒྱའི་ད་ནི་ཡ་འཕྲུལ་ཆས་དེ་ཚོ་ད་ཐུག་མེད་དུས་སྐབས་ལ་ད་འདི་མཆོང་ཡ་གི་ཐབས་ཤེས་ཀྱི་འཕྲུལ་ཆས་ཅིག་ཡིན་དུས་སྐབས་ལ་ད་འདི་བེད་སྤྱོད་བཏང་ཡ་དེ་ལ་དམ་དྲག་ཆེ་རུ་བཏང་བསྡད་ཡོད་རེད་ར་ཨ་འགྱུར་བ་གཅིག་ག་རེ་ལབ་ན་ཉིས་སྟོང་བཅུ་དྲུག་བཅུ་བདུན་ནས་ཨ་ནི་ལག་ཐོག་ཁ་པར་ནང་ལོགས་ཀྱི་ད་མཉེན་ཆས་ཕབ་ལེན་བྱེད་ས་དེ་མང་པོ་གཅིག་ཀུ་ཤུ་རྟགས་ཅན་ཡིན་ན Apple ཡིན་ན Apple གི App Store ནས་ཕབ་ལེན་བྱེད་འོང་ར། ནི Android གྱི་མ་ལག་ཡིན་ན Android གྱི App Store དེ་ནས་ཕབ་ལེན་བྱེད། ད་ཡིན་ནའི་ཕབ་ལེན་བྱེད་ས་མེད་པ་བཟོ་ཡ་གི་ད་ཆ་རྐྱེན་གཅིག་དཔེར་ན Apple ཡིན་ན Apple གྱི་ནང་ལོགས་ལ་ཡོད་བའི VPN མང་པོ་ཅིག་མར་བཏོན་དགོས་ཡ་བྱུང་ཡས་ད་དེ་འདྲའི་བྱེད་དུས་སྐབས་ལ་ནི་གཅིག་དང་པོ་ནས་ད་མི་མང་རང་ལ་ད་འདི་བེད་སྤྱོད་བཏང་ན་འགྲིག་གི་མ་རེད་ལབ་ད་གསལ་བསྒྲགས་གནང་ཡ་ཡིན་ནའི་རེད་དེ་འདྲའི་གི་ལས་འགུལ་མང་པོ་ཅིག་སྤེལ་དེ་ཚོ་མཉམ་དུ་ནི་འཕྲུལ་ཆས་བཟོས་ཉའི་ནང་ལོགས་ནས་འཕྲུལ་ཆས་དེ་ཡང་ལེན་ས་མེད་པ་ཅིག་བཟོ་ཡ་གི་ད་དེ་ཉིས་སྟོང་བཅུ་དྲུག་བཅུ་བདུན་ནས་དེ་དམ་དྲག་ཆེ་རུ་ཅིག་འགྲོ་ཡ་ལོང།

རྒྱ་ནག་གཞུང་གིས་སྤྱི་ཚོགས་བདེ་འཇགས་སོགས་ཀྱི་མིང་ཐོག་ནས་དྲ་རྒྱ་བེད་སྤྱོད་ཀྱི་ཐད་ཁྲིམས་སྒྲིག་སྣ་ཚོགས་བཟོས་ཏེ་མི་དམངས་ལ་དམ་བསྒྲགས་དང། ལྷག་པར་དུ་བོད་ནང་སྤྱི་ཚོགས་དྲ་ལམ་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་ཉེས་མིང་འོག་མི་སྣ་འཛིན་བཟུང་དང། འདི་ལོའི་ཕྱི་ཟླ་གསུམ་པའི་ནང་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་བ་བྱེད་མི་ཆོག་སྐོར་བརྗོད་ནས་གང་བྱུང་ཞིབ་བཤེར་བྱས་པ་དང། དཔེར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གཞིས་ཀ་རྩེ་གྲོང་ཁྱེར་ནས་ཡིན་པ་སྤེན་པ་ཚེ་རིང་ལགས་སུ